སླར་ཡང་ལྷན་རྒྱས་སྐུ་ཁམས་བཟང་ཞིང་སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང། བོད་ཕྲུག་ཁྱིམ་སྡེའི་སློབ་ཟུར་ཡིན་པ་དང། ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སཱི་ཤེས་ཡོན་སློབ་གསོའི་རྒྱལ་སྤྱིའི་འབྲེལ་མཐུད་པ་བརྩོན་འགྲུས་བསམ་འཕེལ་ལགས་སུ་བཅར་འདྲི་དང་ཁོང་གིས་གསན་པར་འདོད་པའི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས། རྒྱ་ཆེའི་གསན་མོ་བ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ལེ་ཚན་དེ་ག་རང། གླུ་དབྱངས་ལེ་ཚན་ཡིན་དུས་རྩ་ནས་ཐོག་མ་དེ་ལ་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་པའི་གཞས་གངས་རི་དཀར་པོ་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

སློབ་ཕྲུག་ཡིན་པའི་སྐབས་སུ་ད་ཕལ་ཆེར་འཛིན་གྲྭ་དགུ་པ་བཅུ་པ་དེ་འདྲའི་མ་སླེབས་བར་དུ་སློབ་སྦྱོང་ལ་ཕལ་ཆེར་དོ་སྣང་བྱས་ཡོད་མ་རེད་ད། སྣང་བ་སྐྱིད་པོ་རང་བྱས་རྩེད་མོ་རྩེ་ཡ་རང་བྱས་བྱས་ནས། ད་ལྟ་བསམ་བློ་བཏང་ཡོང་དུས་ཡང་འདི་ཏོག་ཙམ་འགྱོད་པ་སྐྱེ་མཁན་བཟོ་འདྲ་བྱེད་ཀྱི་འདུག་ད་ཡིན་ནའི་དེ་དུས་ད་ཅིག་གིས་བསམ་བློ་མ་ཐོངས་ཞུས་ནའི་འདྲ། འདི་འདྲའི་བྱས་ནས་ད་རྩེད་མོ་དང་སྣང་བ་སྐྱིད་པོ་རང་གི་སྒང་ལ

མྱོང་ཚོར་ནང་ལོགས་ནས་ད་ཅིག་གི་ང་རང་ལ་ཕན་ཐོགས་ཆེ་བའི་མྱོང་ཚོར་ཅིག་མཐོང་གི་འདུག་ཨ་ནི་ད་ལྟའི་གནས་སྐབས་སུ་ད་སློབ་ཕྲུག་ཚོ་བྱས་ན་ང་ཚོ་དང་མི་འདྲ་བ་ད་ཅིག་གི་གནས་ཚུལ་གྱི་རིགས་དེ་ནི་ཅིག་ཐོབ་ཡ་དེ་ལས་སླ་པོ་ཞེ་པོ་ཅིག་གི་གནས་སྟངས་ཅིག་རེད་འདུག་ཨ་ནི་དེ་ཡིན་དུས་ཡང་སྤུ་གུ་ཚོས་ད་ཅིག་ད་ལྟ་ཨིན་ཧྥུ་མེ་ཤུན་ཨ་ནི་རག་ཡ་དེ་ལ་ཡང་ཅིག་སྟངས་འཛིན་འདྲ་པོ་དང་དེ་འདྲའི་ཡག་པོ་བྱེད་མ་ཐུབ་པ་ཡིན་ན། ཨ་ནི་འདི་ཡང་ཕན་པ་ལས་གཅིག་གི་གནོད་ཆེ་བ་དེ་འདྲས་ཡོང་སྲིད་ཀྱི་རེད། གལ་སྲིད་ཡང་སྟངས་འཛིན་ཡག་པོ་བྱེད་ཐུབ་པ་ཡིན་ན་ད་ལྟ་གནས་ཚུལ་མང་པོ་ཞེ་པོ་ཅིག་ད་ག་རེ་ཟེར་དགོས་རེད། སློབ་ཚན་གྱི་ད་ག་རེ་ཟེར་དགོས་རེད་བརྗོད་གཞི་འདྲ་བོ་ག་རེ་ཡིན་པ་ཡིན་ན་ཡང་དེའི་སྒང་ལ་ང་ཚོས་གནས་ཚུལ་མ་བཟོ་ནས་ག་ཚོད་ཐོབ་ཐོབ་ཅིག་ཡོད་པ་སོང་ཙང་སོ་སོའི་ཤེས་ཡོན་དང་ཤེས་རྒྱ་དེ་གོང་འཕེལ་བཏང་ཡག་ལ་ཨ་ནི་གཅིག་གི་ག་རེ་ཟེར་དགོས་རེད་ང་ཚོ་མཐུན་རྐྱེན་མ་བཟོ་ནས་ཧ་ལས་ཡག་པོ་འདུག་འདུག་བསམ་གྱི་ཡོད། བརྩོན་འགྲུས་ལགས་ཁྱེད་རང་གི་མི་ཚེའི་ཉམས་མྱོང་ནང་ལ་ཁྱེད་རང་ལ་ཕན་ཐོགས་ཆེན་པོའི་འཕོ་འགྱུར་འགྲོ་མཚམས་ཅིག་ག་དུས་བྱུང་ཡོད་ན།
ད་མི་ཚེའི་ཉམས་མྱོང་གི་ནང་ལ་ད་ཕན་ཐོགས་ཆེན་པོའི་གི་འཕོ་འགྱུར་ཆེན་པོ་ག་རེ་ཐེབས་སོང། དེ་ངས་ཕལ་ཆེར་འཛིན་གྲྭ་བཅུ་གཉིས་ཐོན་པའི་རྗེས་ལ་ཨ་ནི། རྡ་ས་ཕ་གིའི་རིགས་ལམ་སློབ་གཉེར་ཁང་ལ་ང་རང་ད་ཅིག་འཛུལ་ཞུགས་དུ་བྱས་ནས། ཕ་གིར་ད་ལོ་མང་པོ་ཅིག་རིང་ག་ལ།

ཚད་མཐོ་པོ་སློབ་གཉེར་འདི་དཔེ Vigorous ལབ་དགོས་རེད་བ་ཤུགས་ཆེན་པོ་ཞུ་བཞིན་པ་དེ་དེ་དུས་ར་སྤྲོད་བྱུང་བ་རེད། ཨ་ནི་སློབ་གཉེར་གནང་ཡ་འདི་ཡང་གཅིག་ནང་དོན་རིག་པ་སོ་སོའི་སེམས་ཀྱི་འགྲོ་སྟངས་དང། ཨ་ནི་གཅིག་གི་ཡང་དངོས་ཡོད་གནས་ཚུལ་ག་རེ་ཡིན་པ་འོ་འདི་འདྲའི་གི་ད་འདུག་ཚུལ་ལ་ཞིབ་འཇུག་བྱས་ཟེར་ནས་ད་བསམ་བློ་མང་པོ་བཏང་ཡ་འདི་གོ་སྐབས་འདི་ཐོབ་པ་རེད་འདི་ད་ང་རང་གི་ད་མི་ཚེ་ནང་ལོགས་ལ་ད་ཕན་ཐོགས་ཆེན་པོ་ཡོད་པའི་ད་ག་རེ་ཟེར་དགོས་རེད་འཕོ་འགྱུར་རམ་ཟེར་ན་ཆེ་ཤོས་གཅིག་འདི་ལ་ངོས་འཛིན་ཞུ་གི་ཡོད། བརྩོན་འགྲུས་ལགས། ཁྱེད་རང་རང་ཉིད་ཀྱི་ཐོག་ལ་སཱི་ཤེས་ཡོན་སློབ་གསོའི་རྒྱལ་སྤྱིའི་འབྲེལ་མཐུད་པ་མ་གནང་གོང་དང་ད་ལྟའི་གནས་སྐབས་དབར་ལ་ཁྱད་པར་གང་ཕེབས་པ་ཟེར་གྱི་ཡོད་ན། དེ་ནས་རིགས་ལམ་སློབ་གཉེར་ཁང་ནས་ད་ངེད་ཀྱི་དཔེ་ཆ་ཆ་ཚང་ད་ཐོན་ཡོད་མ་རེད་ད་དབུ་མ་ཚར་བའི་རྗེས་ལ་ནི་ད་ལྟ་འདི་ཨ་རི་ལ་ཡོད་པའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་ད་སློབ་སྦྱོང་བྱེད་ཡག་གི་གོ་སྐབས་ཅིག་ཏུ་ཐོབ་པ་རེད། དེ་ནས་ཚུར་ཡོང་ནས་ད་གཙོ་བོ་དངོས་ཁམས་ཚན་རིག་སྦྱང་ཡག་རེ་བ་བྱས་ནས་ཚུར་ཡོང་པ་རེད།

ཨ་ང་ཚོས་ཀྱིས་ཕར་དྲི་བ་དྲིས་པ་དེ་ཚོ་ཁོ་རང་ཚོ་གི་ལན་སྐྱོན་སྟངས་དང་དེ་ཚོ་གིས་བྱས་ནས་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་སོང། ཨ་དེ་ནས་ཉིས་སྟོང་བཅོ་བརྒྱད་ཀྱི་ད་ཟླ་བ་བཅུ་གཅིག་ནས་བྱས་ནས་སཱི་ཤེས་ཡོན་སློབ་གསོའི་ནང་ལོགས་ལ་ཨ་ནི་རྒྱལ་སྤྱིའི་འབྲེལ་མཐུད་པའི་ད་ལས་འགན་འདི་ཚོ་ངས་ཀྱིས་ལེན་པ་རེད། ཨ་དེ་ནས་བྱས་ནས་ཡང་སྤྱི་བཏང་ཤེས་ཡོན་གྱི་སྡེ་ཚན་ནང་ལོགས་ལ་ཡིན་པ་གང་ཞིག་ལ་ཨ་ནི་ཤེས་ཡོན་གྱི་ད་ཕུལ་ཡས་དེ་རུ་ཨ་སྔ་མ་ཡིན་ན་ད་ཚན་རིག་རེད་ད་ད་ལྟ་ཡིན་ན་ཨ་ནི་བཟང་སྤྱོད་གོང་སྤེལ་གཏང་ཡས་ཀྱི་ཤེས་ཡོན། ཨ་ནི་དེ་ང་ཚོ་ད་ལྟ་མིང་གཞན་པ་ཅིག་ལ་སཱི་ཤེས་ཡོན་སློབ་གསོ་ཟེར་ཏེ། ཨ་ནི་འཛམ་བུ་གླིང་གི་ད་རྒྱལ་ཁབ་མི་འདྲ་མི་འདྲ་ནང་ལོགས་ལ་ཕར་སློབ་ཁྲིད་བྱས་རེད་ལྷག་པར་གཙོ་བོ་ད་ང་ཚོ་ཡི་དགེ་རྒན་ཚོ་ལ་ཕར་ཨ་ནི་སཱི་ཤེས་ཡོན་སློབ་གསོའི་སྐོར་ལ་ཨ་ནི་ཟབ་སྦྱོང་ཕུལ་ཡ། འོ་དེ་འདྲ་བྱས་ནས་ད་ག་ཚོད་རེད་ཨ་ནི་ལས་འགན་ཅིག་ཞུས་པ་རེད་ད་འདི་ཡས་ད།

བརྩོན་འགྲུས་ལགས་སཱི་ཤེས་ཡོན་སློབ་གསོས་འཛམ་གླིང་སྤྱི་དང་སློབ་གྲྭ་ཁག་ལ་ཕན་ཐོགས་ག་གང་ཙམ་བྱུང་ཡོད་མེད་ཐོག་ལ་གང་མདོར་བསྡུས་ཀྱིས་གསུང་རོགས་གནང་དང། ད་ད་ལྟ་དྲི་བ་འདི་སཱི་ཤེས་ཡོན་སློབ་གསོས་ཕན་ཐོགས་ག་ཚོད་ཡོང་གི་རེད་གསུང་ཡ་ཅིག་རེད་བ། དེའི་ཐོག་ལ་ད་ད་ལྟ་ང་ཚོ་ཞིབ་འཇུག་འགྲོ་བཞིན་པ་རེད་བ་སཱི་ཤེས་ཡོན་སློབ་གསོ་འདི་ང་ཚོས་ཀྱིས་ད་ཉིས་སྟོང་བཅུ་དགུ་ལོ་ལ་ནི་ག་རེ་ཟེར་དགོས་རེད་སཱི་ཤེས་ཡོན་སློབ་གསོའི་གི་བསླབ་གཞི་འདི།

ག་རེ་ཟེར་བསླབ་གཞི་དེ་ལག་ལེན་བསྟར་བཞིན་པ་རེད་ད་ཡིན་ན་ཡང་ད་ཁོ། ལག་ལེན་གྱི་བསྟར་ཡག་གི་ཁྱབ་ཚད་དེ་འདྲ་གི་མ་རེད་རྒྱལ་ཁབ་མི་འདྲ་མི་འདྲ་ནང་ལ་ཤུགས་ཆེ་ཆུང་འདྲ་གི་མ་རེད་བ་ད་ཡིན་ན་ཡང་ད་ལྟ་རྒྱལ་ཁབ་སུམ་ཅུ་ཙམ་རང་ཅིག་གི་ནང་ལོགས་ལ་བསླབ་གཞི་དེ་ལག་ལེན་དུ་བསྟར་བསྡད་ཡོད་རེད་ད་འདི་བསྟར་བའི་བརྒྱུད་རིམ་ནང་ལོགས་ལ་ང་ཚོ་གཅིག། དངོས་སུ་ད་ཉམས་ཞིབ་བྱས་ནས་རེད་བ་ད་ང་ཚོ་ཞིབ་འཇུག་གི་གྲངས་ཐོ་བསྡུས་ནས་ཨ་ནི་དེ་ཅིག་གི་ཉམས་ཞིབ་བྱས་ད་ལྟ་བྱུང་ཡོད་མ་རེད་དེ་འདྲའི་ཉམས་ཞིབ་བྱས་ནས་གྲུབ་འབྲས་ཐོན་ཡོད་མ་རེད་ད་ཉམས་ཞིབ་དེ་མང་པོ་ཞིག་འགྲོ་བཞིན་པ་རེད་བ་དཔེར་ན་རྒྱ་གར་དང་ནི་ཀོ་ལོམ་བི་ཡ་དང་ཅི་གི་བྷ་ར་ཟིལ་དང་ནི་སོག་ཡུལ་ལ་སོགས་པ་དེ་ཚོའི་ནང་ལོགས་ལ་ད། ཉམས་ཞིབ་འགྲོ་བཞིན་པ་རེད་ཡིན་ན་ཡང་ད་ཉམས་ཞིབ་འདི་བྱས་པ་ལ་བརྟེན་ནས་གྲུབ་འབྲས་འདི་ད་ལྟ་ང་ཚོ་ཚན་རིག་གི་དཔྱད་རྩོམ་ནང་ལོགས་ལ་ད་ལྟ་ཐོན་ཡོད་མ་རེད་ཡིན་ན་ཡང། དགེ་རྒན་མང་པོ་ཞེ་བོ་ཅིག་གིས་ད་ཟབ་སྦྱོང་འདི་ཐོབ་མཁན་རེད་ཨ་ནི་ཟབ་སྦྱོང་འདི་ཐོབ་ནས་ཨ་ནི་དངོས་སུ་བསླབ་གཞི་ཁྲིད་གནང་མཁན་གྱི་དགེ་རྒན་ནང་ལོགས་ལ་རོ་ཨ་ནི་མང་པོ་ཅིག་གིས་ད་འདི་སཱི་ཤེས་ཡོན་གྱི་སློབ་གསོའི་ནང་ལོགས་ལ་ད་ཅིག་གོང་འཕེལ་གཏང་ཡའི་རྩལ་དེ་ཚོ་ཨ་ནི་སློབ་ཕྲུག་དེ་ཚོ་ལ་ཕར་ཁྲིད་པ་ལ་བརྟེན་ནས་ཕན་ཐོགས་ཆེན་པོ་ཞེ་བོ་བྱུང་སོང་ཟེར་ནས་གསུང་མཁན་མང་པོ་ཡོང་གི་འདུག་རེད་བ། ད་ལྟའི་ཆ་ལ་ང་ཚོས་ད་བོད་པའི་སློབ་གྲྭ་མང་པོ་ཞིག་ནང་ལོགས་ལ་ཡའི་སཱི་ཤེས་ཡོན་སློབ་གསོའི་འདི་ད་ཅིག་གི་བསླབ་གཞི་དེ་ཁྲིད་བཞིན་པ་དང་ལག་ལེན་བསྟར་བཞིན་པ་དེ་ཆགས་བསྡད་ཡོད་རེད། ཨ་ནི། ད་ལོ། ག་རེ་ཟེར་དགོས་རེད་ད་ང་ཚོས་ཟབ་སྦྱོང་ཕུལ་བའི་ནང་ལོགས་ལ་དགེ་རྒན་བོད་པའི་དགེ་རྒན་མང་པོ་མཉམ་ཞུགས་གནང་སོང་ཨ་ནི་ད་ལྟ་ང་ཚོ་མཐུན་སྦྱོར་བས་ཨ་ནི་ཡང་ཟབ་སྦྱོང་ཅིག་ཕུལ་བཞིན་པ་རེད་ད་འདི་ཟླ་བ་བདུན་གྱི་ཟླ་བ་དགུ་ཞིག་གི་ཟབ་སྦྱོང་ཆགས་ཀྱི་ཡོད་རེད་འདིའི་ནང་ལོགས་ལ་ཡང་ཨ་ནི་ད་ལྟ་བོད་པའི་དགེ་རྒན་ཨ་ནི་སུམ་ཅུ་རྩ་གྲངས་ཅིག་གིས་མཉམ་ཞུགས་གནང་བཞིན་པ་རེད་ད་བྱས་ཙང་ཁོ་རང་ཚོས་ཀྱི་ད་ཉམས་མྱོང་དང་དེ་ཚོ་གི་ཐོག་ནས་སཱི་ཤེས་ཡོན་སློབ་གསོའི་བསླབ་གཞི་འདི་གཅིག་གི་སློབ་ཕྲུག་ཁོ་རང་ཚོ་ལ་ཕན་པ་རེད། དགེ་རྒན་ཁོ་རང་ཚོས་ཀྱི་ཡང་བསླབ་གཞི་འདི་ལ་ད་གཅིག་མཉམ་ཞུགས་བྱས་ནས་སོ་སོའི་ཀྱི་ད་ག་རེ་ཟེར་དགོས་རེད་འདིའི་ནང་ལོགས་ལ་རྩལ་གོང་སྤེལ་གཏང་དགོས་ཡག་དེ་ཚོ་སོ་སོའི་ཉམས་ལེན་བྱས་ལག་ལེན་བསྟར་བའི་ཐོག་ནས་རྩལ་གོང་སྤེལ་བཏང་བ་ལ་བརྟེན་ནས་སོ་སོ་ལ་ཕན་ཐོགས་ཆེན་པོ་འདུག་ཟེར་ནས་གསུང་མཁན་མང་པོ་འདུག་ད་ཡིན་ན་ཡང་ང་ཚོས་ཀྱི་ད་ད་ལྟ་ཞིབ་འཇུག་འགྲོ་བཞིན་པ་རེད་ཨ་ནི་འདིའི་ཞིབ་འཇུག་དེ་ཚོ་ག་ལེར་ག་ལེར་ཞིབ་འཇུག་གི་འབྲས་བུ་དེ་ཚོ་ཐོན་ཡོང་དུས་ཨ་ནི་ཏན་ཏན་ཨ་ནི་ཚན་རིག་གི་དཔྱད་རྩོམ་དང་དེ་འདྲའི་གི་ད་ག་རེ་ཟེར་དགོས་རེད་ང་ཚོ་ཚན་རིག་གི་ཞིབ་འཇུག་གི་ད་ལག་དེབ་དེ་འདྲའི་ནང་ལོགས་ལ་གྲུབ་འབྲས་དེ་ཚོ་ཏན་ཏན་ཐོན་གི་རེད་བསམ་གི་འདུག། སཱི་ཤེས་ཡོན་སློབ་གསོའི་སྒྲོམ་གཞི་དང་གྲུབ་ཆའི་ཐོག་ལ་བརྩོན་འགྲུས་ལགས་ཀྱིས་རྒྱ་ཆེའི་གཟིགས་མོ་བ་ཚང་མ་ལ་སློབ་སྟོན་ཞིག་གནང་རོགས་གནང་དང།

རྩལ་གསུམ། ཨ་ནི་གོང་སྤེལ་གཏང་གི་ཡོད་རེད་ད། ད་ལྟ་བློ་གྲོས་ཟེར་ནས་འདྲ awareness ཞུ་ཡས་འདི་ག་རེ་རེད་ལབ་པ་ཡིན་ན། རྩ་བའི་སཱི་ཤེས་ཡོན་སློབ་གསོ་འདི་ཡོང་ཡོང་ཡག་འདི། སྤྱིར་བ་སྐྱབས་མགོན་རིན་པོ་ཆེ་གི་ནམ་རྒྱུན་གསུང་དེ། སྐུ་མདུན་གྱི་དགོངས་གཞི་དང་སྐྱབས་མགོན་རིན་པོ་ཆེ་གི་ཕྱག་དེབ་ནང་ལོགས་ལ་གསུང་བཞག་པ་འདི་ནས་ཚུར་ལེན་བཞག་པའི་ཨ་ནི་འདི་གཅིག་རེད་ག་རེ་ཟེར་དགོས་རེད་ད་ང་ཚོ་སཱི་ཤེས་ཡོན་སློབ་གསོ་གི་སྒྲོམ་གཞི་འདི་ཡ་ཆ་ཚང་འདི་ནས་ཡོང་བ་རེད་བ། ད་སྐྱབས་མགོན་རིན་པོ་ཆེ་གི་རྒྱུན་གཏན་གསུང་དེ་འདི་ག་རེ་རེད་ལབ་ན། ང་ཚོ་ཚང་མ་བདེ་བ་འདོད་པ་རེད་ང་ཚོ་ཚང་མ་སྡུག་བསྔལ་འདོད་ཀྱི་ཡོད་མ་རེད་ད། བདེ་བ་འདོད་ཀྱི་ཡོད་ན་བདེ་བ་གི་མཐུན་རྐྱེན་དེ་ཚོ་ཚུར་འཛོམས་དགོས་ཀྱི་ཡོད་རེད་བ། བདེ་བ་ཡོང་ཡག་གི་ཆ་རྐྱེན་དེ་ཚོ་ཚང་དགོས་རེད། སྡུག་བསྔལ་མི་འདོད་ན་སྡུག་བསྔལ་གྱི་ཡོང་ཡག་གི་ཆ་རྐྱེན་དེ་ཚོ་ཕར་སྤང་དགོས་ཀྱི་ཡོད་རེད་བ། ད་དེ་འདྲ་ཡོང་དུས་ད་བདེ་བའི་ཆ་རྐྱེན་ག་རེ་འདུག་ཟེར་བལྟས་ཡོང་དུས་ཅིག་ད་ང་ཚོའི་བསམ་སྟངས་དང་ནང་ལོགས་ལ་བདེ་བའི་ཆ་རྐྱེན་འདི་ཕྱི་ཁོ་རང་སྒང་ལ་ཅིག་བཞག་བསྡད་ཀྱི་ཡོད་ར་ད་དཔལ་འབྱོར་ཡག་པོ་དང་ཅིག་ཨ་ནི་ལས་ཀ་གོ་གནས་ཡག་པོ་འདྲ་པོ་དང། འོ་དེ་འདྲའི་སྒང་ལ་ད་ཅིག་གཏམ་སྙན་གྲགས་ལ་སོགས་པ་འདིའི་སྒང་ལ་བསམ་བློ་གཏང་གི་ཡོད་རེད་དེ། ཡིན་ན་ཡང་འདི་ཚོ་ཚང་མ་ཚང་མཁན་ནང་ལོགས་ལ་ནི་མཐའ་གཅིག་ཏུ་བདེ་བ་ཡོང་བའི་ཁྱབ་པ་ཡོད་མ་རེད་པ། དཔལ་འབྱོར་ཡག་པོ་ཡོད་མཁན་ནང་ལོགས་ལ་སེམས་ཀྱི་དཀའ་ངལ་ཡོད་མཁན་མང་པོ་ཡོད་རེད་རེད་པ་དེ་འདྲས་ཡིན་དུས་ད་སྐུ་མདུན་ནས་ནི་བདེ་བའི་གི་ཆ་རྐྱེན་ནང་ལོགས་ལ་གལ་ཆེན་པོ་ད་གལ་ཆེ་ག་རེ་ཟེར་ཧ་ཅང་གི་གལ་ཆེན་པོ་གནད་འགག་ཆེན་པོ་ཡིན་ཡག་གི་ཆ་རྐྱེན་རིགས་གཅིག་ཡོད་རེད་དེ་ཚོ་ནི་ང་ཚོས་ཀྱི་དོ་སྣང་མ་བྱས་ནས་ནི་ཅིག་ལྷག་བསྡད་ཀྱི་འདུག་སྐུ་མདུན་ནས་ད་དེ་ཚོ་ལ་མི་ཡི་གཞི་རྩའི་རིན་ཐང་ཟེར་ན་ནི་གསུང་གི་འདུག་པ Basic Human Values མི་ཡི་གཞི་རྩའི་རིན་ཐང་ནང་ལོགས་ལ་ད་གཞན་པ་ལ་བརྩེ་བ་བྱེད་ཡ་སྙིང་རྗེ་བྱེད་ཡ་ཨ་ནི་བྱམས་སྐྱོང་བྱེད་ཡ་གཟུ་དྲང་པོ་དྲང་བཞག་བྱེད་ཡ་ལ་སོགས་པ་འདི་འདྲས་ཀྱི་ད་ནམ་རྒྱུན་ང་ཚོས་བཟང་སྤྱོད་ལ་བརྩི་སྡོད་ཡ་མང་པོ་ཅིག་ཨ་ནི་ཅིག་གིས་ང་ཚོ་བདེ་བའི་ཆ་རྐྱེན་ཡིན་པ་ངོ་མ་ཤེས་ནས་ཨ་ནི་དེ་ཅིག་སྣང་མེད་ལ་ལུས་སྡོད་ཡ། དེ་ནས་ཡང་སྡུག་བསྔལ་གྱི་སྡུག་བསྔལ་ཡོང་ཡ་གི་ཆ་རྐྱེན་མང་པོ་ཅིག་ཡང་ང་ཚོས་ཆ་རྐྱེན་ཡིན་པ་སྡུག་བསྔལ་གྱི་རྒྱུ་ཡིན་པ་དེ་མི་ཤེས་པ་བྱས་ནས་ཨ་ནི་དེ་ཚོ་ཡང་གཅིག་ཕར་སྤང་ཡ་ལ་ང་ཚོས་དོན་གཉེར་བྱེད་ཀྱི་ཡོད་མ་རེད་པ། དཔེར་ན་ཆ་བཞག་པ་ཡིན་ན། གཅིག་གིས་ང་ཚོས་ཉོན་མོངས་ཀྱི་རིགས་ཤུགས་ཆེན་པོ་དེ་འདྲ་བསྐྱེད་པ་ཡིན་ན། ནི་དཔལ་འབྱོར་ག་ཚོད་ཡག་པོ་ཡོད་ནའི་སེམས་མ་སྐྱིད་པ་དང། ནི་གཅིག་སེམས་ལ་དངངས་སྐྲག་དང་ཞེད་སྣང་དང་ཕྲག་དོག་ལ་སོགས་པ་དེ་ཚོ་ཡོང་སྡོད་ཀྱི་ཡོད་རེད་དེ་ཚོ་ཡོང་བ་དེ་གིས་ནི་སེམས་མ་སྐྱིད་པ་རེད། སེམས་མ་སྐྱིད་པ་ཡིན་དུས། ཕྱིའི་མཐུན་རྐྱེན་ག་ཚོད་འཛོམས་པོ་ཡོད་ནའི་མ་སྐྱིད་པ་ཅིག་བསྡད་སྡོད་ཡ། དེ་ཡིན་དུས་ད་དངོས་གནས་ང་རང་ཚོ་གི་སོ་སོའི་བདེ་སྐྱིད་གོང་འཕེལ་གཏང་དགོས་ཀྱི་ཡོད་ན། ནི་བདེ་སྐྱིད་ཡོང་ཡག་གི་ཆ་རྐྱེན་དེ་ཚོ་ཚུར་སྒྲུབ་དགོས་ཀྱི་རེད་རེད་པ། ཨ་ནི་སྡུག་བསྔལ་སྐྱེ་ཡག་གི་སེམས་མ་སྐྱིད་པ་དང་དེ་ཚོ་སྐྱེ་ཡག་གི་ཆ་རྐྱེན་དེ་ཚོ་སྤང་དགོས་ཀྱི་རེད། བྱས་ཙང་ད་དེ་འདྲས་ཡིན་དུས་ད་བདེ་བ་འདོད་སྡུག་བསྔལ་མི་འདོད་པ་ཡིན་ན། ནི། རང། སོ་སོས་ཀྱི་ད་བདེ་བའི་ཆ་རྐྱེན་དེ་ཚོ་སྒྲུབ་དགོས་ཀྱི་འདུག་དེ་ཡིན་པ་སོང་ཙང་མིའི་གཞི་རྩའི་རིན་ཐང་གོང་འཕེལ་གཏང་དགོས་ཀྱི་འདུག་སྡུག་བསྔལ་གྱི་ཆ་རྐྱེན་དེ་ཚོ་སྤང་དགོས་ཀྱི་འདུག་དེ་སྤང་ཡག་ལ། ཉོན་མོངས་ཀྱི་རིགས་དེ་ཚོ་མར་ཉུང་དུ་གཏང་དགོས་ཀྱི་འདུག་ཟེར་དེ་གསུང་གི་ཡོད་རེད་པ། བྱས་ཙང་འདི་འདྲས་ཀྱི་ད་ལྟ་ཚུལ་ཟེར་ན་དགོངས་པ་བཞེས་སྟངས་དེ་གཞི་ལ་བཞག་ནས། འོ་ན་བདེ་བའི་ཆ་རྐྱེན་དེ་ཚོ་བསྐྲུན་ཡ་ལ་ག་རེ་དགོས་ཀྱི་འདུག་ཟེར་ཡོང་དུས་ད་སྲིད་གཞུང་སློབ་གསོ་ནང་ལོགས་ལ་རྩལ་གལ་ཆེན་པོ་གསུམ་རེད་པ། སྡུག་བསྔལ་གྱི་ག་རེ་ཟེར་བདེ་བའི་ཆ་རྐྱེན་བསྐྲུན་ཡ་དང་སྡུག་བསྔལ་གྱི་ཆ་རྐྱེན་ཕར་སེལ་ཡ་ཉུང་དུ་གཏང་ཡ་ལ། Awareness ལབ་ན་ད་བློ་གྲོས། རེད་པ་ཤེས་རབ་ཀྱི་ཆ། དེ་ནས་སྙིང་རྗེ། ནི། བློ་སྙིང་གཉིས་ཟུང་དུ་འབྲེལ་ནས་ལག་ལེན་བསྟར་དགོས་ཡ་གི་སྦྱོར་བ་ལག་ལེན་ཟེར་ཨ་ནི་གསུམ་བྱས་ནས་ད་འདི་རྩལ་གསུམ་པོ་འདི་རེད། རེད་པ་ད་འདི་འདྲས་ཀྱི awareness ཟེར་ཡ་འདི་གང་ཅི། སོ་སོ་བདེ་བ་འདོད་ཀྱི་ཡོད་པ་སོང་ཙང་ནི་སོ་སོའི་ཀྱི་རྒྱུད་ལ་རེད་པ་ད་ཉོན་མོངས་ཀྱི་སེམས་དང་ཅིག་ཨེ་ཅིག་སེམས་མ་སྐྱིད་པ་བཟོ་ཡ་ག་འདྲས་ཅིག་སྐྱེས་པ་ཡིན་ན་ཡང་འདི་ལམ་སང་ངོས་བཟུང་ཐུབ་ཡས་ཀྱི་ནི་ང་ཚོ་ལ་ད་ནུས་པའམ་ཟེར་ན་འདི་དགོས་ཀྱི་ཡོད་རེད་འདི་ལ

གཞན་པ་ཚང་མ་ལ་ཡང་སོ་སོའི་གི་བདེ་སྡུག་དེ་བརྟེན་བསྡད་ཡོད་རེད་པ། དཔེར་ན་འདིའི་ནང་ལོགས་སློབ་ཕྲུག་གཅིག་གིས་གྲ་མ་འགྲིག་པ་ཤུགས་ཆེན་པོ་བྱས་པ་ཡིན་ན་འཛིན་གྲྭ་ཆ་ཚང་ལ་ཉེས་པ་ཕོག་ཡ་དང་འདི་འདྲ་ཡོང་གི་རེད་པ། དེ་ཡིན་པ་སོང་ཙང་རང་གི་བདེ་སྡུག་དེ་གཞན་པ་ལ་ཞེ་པོ་ཅིག་བརྟེན་བསྡད་ཀྱི་ཡོད་པ་སོང་ཙང་གཞན་གྱི་དོན་དག་ལ་ཡང་བསམ་བློ་གཏང་ཡ་དང་ཨ་ནི་གཞན་ལ་གང་ཡག་ཡག་རེད་པ་གཞན་དེ་ལ་ཨ་ནི་གཞན་པ་ཚོ་ལ་ག་ཚོད་ཅིག་གི་ཡག་ཡག་འགྲོ་བ་ཅིག་བྱུང་པ་ཡིན་ན་རང་ལ་ཡང་ཁེ་ཕན་དེ་ཐོབ་ཀྱི་ཡོད་རེད་པ། འོ་འདི་འདྲའི་གི་ད།

ཨ་འདི་ཆ་གསུམ་པོ་དེ་ད་ང་ཚོ་ཁྱབ་ཁོངས་གསུམ་གྱི་ནང་ལོགས་ལ་ཨ་ནི་དོ་བདག་སོ་སོ་ལ་སྦྱར་ནས་ཨ་ནི་གཞན་ལ་སྦྱར་ནས་ཨ་ནི་དེ་ནས་མ་ལག་ལ་སྦྱར་ནས་ཨ་ནི་དེ་གསུམ་གསུམ་གོང་འཕེལ་བཏང་ཡོང་དུས་ཨ་ནི་གོང་འཕེལ་བཏང་ཡང་གི་ད་ཡོན་ཏན་དགུ་ཆགས་འགྲོ་གོ་རེད་དེ་ཡོན་ཏན་དགུ་དེ་ལ་གྲུབ་ཆ་དགུ་ད་དབྱིན་ཇིའི་ནང་ལ component ལབ་ར་དེ་དགུ་པོ་དེ་ཆགས་འགྲོ་ར། ད་དེ་ད་སི་ཤན་སློབ་གསོའི་ནང་ལོགས་ལ་ད་ང་ཚོ་ངེས་དགོས་ཡ་གཅིག་དེ་འདི་ཁོ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཅིག་ཡིན་པ་སོང་ཙང་དེ་བཟང་སྤྱོད་སྤེལ་ཐབས་དང་དེའི་ནང་གི་རྩལ་དང་ཡོན་ཏན་སྤེལ་ཐབས་དེ་ཨ་ནི་གཅིག་ག་རེ་ཟེར་ར་ཆོས་ལུགས་རྒྱུ་མཚན་དུ

ཨ་ནི་གཅིག་ད་ཚན་རིག་གི་ད་ལྟ་ང་ཚོ་རྙེད་དོན་གྱི་ཐོག་ནས་ཨ་ནི་འདི་རྒྱུ་མཚན་དུ་བྱས་ནས་ཨ་ནི་རྩལ་དེ་ཚོ་གོང་སྤེལ་གཏང་གི་ཡོད་རེད། ཨ་འདི་ཡིན་དུས་ད་ད་ལྟ་དཔེར་ན་ང་ཚོ་ད་གཅིག་བློ་གྲོས་ཀྱི་ཆ་དེ་ཨ་ནི་རང་ལ་སྦྱར་ཡོང་དུས་ཨ་ནི་རང་ཉིད་ལ་སྦྱར་ཡོང་དུས་ཙམ་པ་ལ་ད་འདི་རེད་བ་ག་རེ་ཟེར་ང་ཚོ་སེམས་རྩེ་གཅིག་པ་བསྒྲུབ་ཡ་དང།

དེ་ཡིན་པ་སོང་ཙང་ད་སྤྱི་ཚོགས་ཁྱབ་ཆེ་ས་གཅིག་སྒང་ནས་བསམ་བློ་བཏང་ཡོང་དུས་རང་གི་བདེ་ཐབས་དེ་སྤྱི་ཚོགས་ཁྱབ་ཆེན་པོ་གཅིག་ལ་ཡང་འབྲེལ་བ་ཆགས་ཀྱི་རེད་ང་ཚོ་དཔེར་ན་སློབ་གྲྭ་འདྲ་བོ་ཅིག་ཆ་བཞག་པ་ཡིན་ན་ད་དེང་སང་ཡིན་ན་ནད་ཡམས་འདི་གི་འདི་བྱས་ནས་དེ་སྤྱི་ཚོགས་དེའི་ནང་ལོགས་ལ་ཁོར་ཡུག་དེའི་ནང་ལོགས་ལ་ནད་ཡམས་ད་གཅིག་གི་ཡང་རང་འགོས་བསྡད་མཁན་མི་ཁ་ཤས་བྱུང་པ་ཡིན་ན་འདི་གི་སྤྱི་ཚོགས་ཀྱི་ད་གནས་སྟངས་ཆ་ཚང་དེ་འཁྲུག་འགྲོ་ཡ་རེད་བ་མ་སྐྱིད་པ་ད་ཉེན་ཁ་སླེབས་འདི་འདི་ད་གིན་ཞུས་པ་ནང་བཞིན་བྱས་ནས་འདུག་སེ་ཆགས་བསྡད་ཡོད་རེད་དེ་ནས་དཔེར་ན་སྙིང་རྗེ་ད་སྙིང་རྗེ་གོང་སྤེལ་བཏང་ཡ་དེ་ང་ཚོ་ད་ལྟ་སི་ཤན་སློབ་གསོ་དེ་གཙོ་བོ་ཨ་ནི་སློབ་ཕྲུག་གི་ཆེད་དུ་ཡིན་པ་སོང་ཙང

དོ་སྣང་བྱས། ཨོ་འདི་འདྲས་ཀྱི་བྱེད་སྒོ་ཡོད་རེད། སྙིང་རྗེ་འདི་དག་ངོ་སྤྲོད་བྱས་ཡོང་དུས། སོ་སོ་ལ་སྙིང་རྗེ་ག་ཚོད་ཀྱི་གལ་ཆེན་པོ་ཡིན་པ། འདི་ར་འཕྲོད་ཡས་ཀྱི་ཡང་ང་ཚོ་ར་འཕྲོད་ཡས་ཀྱི་བྱེད་སྒོ་འདི་འདྲས་གཅིག་ཡོད་རེད་རོ། སྙིང་རྗེ་ཡོད་པ་ཡིན་ན། ག་རེ་ཟེར་རེད་སོ་སོ་སེམས་ནང་ལོགས་ལ་ད་སེམས་ཤུགས་སླེབས་ཡས་དང་བློ་ཁོག་སླེབས་ཡས་རོ། གདེང་ཚོད་སླེབས་ཡས། ཨོ་འདི་འདྲས་ཡོང་གི་འདུག་གཞན་པ་ལ་ཕར། སོ་སོས་ཀྱིས་གཞན་ལ་ཕར་སྙིང་རྗེ་བྱས་པ་ཡིན་ན་ཨ་ནི་ཕར་ཕྱོགས་དེ་ལ་ཕྲག་དོག་དང་འགྲན་སེམས་ལ་སོགས་པ་དེ་ཚོ་ཉུང་དུ་འགྲོ་གི་རེད་ཕར་ཕྱོགས་ལ་འབྲེལ་བ་ཡག་ག་བྱེད་ཐུབ་གི་རེད་ཕར་ཕྱོགས་ལ་གཅིག་གིས་འགྲོགས་འདྲིས་བྱས་དེ་ཚོ་ཡག་ག་བྱེད་དེ་འདྲས་བྱེད་ཐུབ་པ་ཡིན་ན་གྲོགས་མེད་ཁེར་རྐྱང་གི་ཚོར་བ་དེ་ཚོ་མང་ཉུང་དུ་འགྲོ་ཡ་དང་དེ་བྱས་ནས་ད་སྙིང་རྗེ་གི་ཡོན་ཏན་དེ་ཚོ་ངོ་སྤྲོད་བྱེད་ཡ་འོ་འདི་འདྲས་བྱས་ནས་ད་ག་རེ་ཟེར་རེད་འདི་བྱེད་ཀྱི་ཡོད་རེད་དེ་ནས།

རིགས་རུས་ལ་མ་ལྟོས་པ། མཐོ་བ་དང་དམའ་བ་ལ་མ་ལྟོས་པ། ཆོས་ལུགས་ཡོད་མེད་ལ་མ་ལྟོས་པ། ཆོས་ལུགས་རིས་མེད་ལ་མ་ལྟོས་པ། འཛམ་གླིང་སྤྱི་ལ་སྨན་པ། གང་ཟག་ག་འདྲས་ཅིག་ཡོད་ནས་ཚང་མ་ལ་ཁྱབ་པའི་སློབ་གསོ་འདི་ང་རང་ཚོའི་ནང་པའི་སེམས་ཁམས་ཀྱི་ཡོན་ཏན་གྱི་གནས་ཚད་ག་གམ་ཚོ་སྟོན་གྱི་ཡོད་ན། དེ་མིན་ང་རང་ཚོའི་ནང་པ་སངས་རྒྱས་ཀྱི་རིག་གཞུང་འདིའི་ཆུ་ཚད

ཡོང་གི་ཡོད་རེད་བ། འདི་ཡིན་པ་སོང་ཙང་ད། འདི་འདྲས་ཀྱི་ད་དཔེར་ན། ཤེས་ཡོན་གྱི་ང་ཚོ་ད་ཤེས་ཡོན་གྱི་ལམ་ལུགས་ཀྱི་ནང་ལོགས་ལ། བཟང་སྤྱོད་གོང་སྤེལ་གཏང་དགོས་ཡ་གཏང་དགོས་ཀྱི་འདུག་འདི་ཡང་གཅིག་གི་ད་ལྟ་མིའི་གཞི་རྩའི་རིན་ཐང་གོང་སྤེལ་གཏང་ཡ་འདི། ཁོ་མི་གཅིག་གཉིས་དང་མི་རིགས་གཅིག་གཉིས་ཀྱི་སྐད་ཆ་མ་ཡིན་པ་ཅིག་ནི་འཛམ་བུ་གླིང་ནང་ལ་ཡོད་ངེས་ཀྱི་མི། ཡོད་ཚད་ཀྱི་རྒྱུད་ལ་འདི་གོང་སྤེལ་གཏང་དགོས་ཀྱི་འདུག་ལ་འདི་འདྲས་ཀྱི་ད་ཐུགས་དགོངས་རྒྱ་ཆེན་པོ

གཅིག་ནི་ད་ང་ཚོ་གི་སོ་སོའི་གི་རིག་གཞུང་དེ་ལ་དཔེ་གཅིག་རིན་ཐང་མཐོང་དགོས་ཡ་གཅིག་གི་གལ་ཆེན་པོ་མཐོང་དགོས་འདུག་རེད་བ། ད་རིན་ཐང་མཐོང་ནས་སོ་སོའི་རིག་གཞུང་དེ་བདག་པོ་རྒྱག་ཡ་གཅིག་དང་སོ་སོའི་རིག་གཞུང་དེ་ལས་སོ་སོའི་ཁེ་ཕན་ལེན་ཐུབ་ཡ་གཅིག་རེད་བ། ད་འདི་དཔེ་གནད་འགག་ཆེན་པོ་རེད་ཤག་རེད་བ། ད་སྤྱིར་བཏང་ང་ཚོའི་རིག་གཞུང་དེ་ཕྱུག་པོ་ཡོད་རེད་དེའི་ནང་ལོ་ལྷག་པར་དུ་ད་ནང་སེམས་གི་ད་ཡར་རྒྱས་གཏང་ཡ་དེ་གི་ད་ཐབས་ཤེས་དང་རིག་ལམ་དཔེ་མང་པོ་གཅིག་ཡོད་རེད་བ།

ཨོ་དེ་འདྲའི་ཅིག་བསམ་བློ་བཏང་གི་ཡོད་རེད་བ། ད་ཡིན་དུས་ད་སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེ་དེ་ཡང་འཛམ་བུ་གླིང་སྒང་ལ་ཡོད་པའི་སེམས་ཅན་གཅིག་པོ་མ་ཡིན་པ་རེད་བ། ད་ཅིག་འཇིག་རྟེན་ཁམས་ག་བ་ལ་སེམས་ཅན་ཡོད་པ་ཡིན་ན་དེ་ཐམས་ཅད་ལ་དམིགས་པའི་སྙིང་རྗེ་དེ་འདྲའི་གི་སྙིང་རྗེ་ཁྱབ་ཆེན་པོ་བཏང་ཡ་དེ་ལ་ང་རང་ཚོ་ནི་ཅིག་ནང་དོན་རིག་པ་ནང་ལ་གསུངས་བཞག་པའི་རིག་ལམ་དེ་ཚོ་བེད་སྤྱོད་མ་བྱས་ན་འགྲོ་ས་མི་འདུག་ག། ད་ག་ནང་བཞིན་ད་སྲིད་གཞོན་སློབ་གསོའི་ནང་ལོ་ལ་གསུངས་བསྡད་ཡ་གི་རྟེན་འབྲེལ་གི་བསམ་བློ་བཏང་ཡ་དེ།

ད་ག་ནང་བཞིན་ད་མི་གཅིག་གྱུར་གྱི་འདུ་ཤེས་ད་བསམ་བློ་བཏང་ཡ་དེ་ང་ཚོ་ད་ལྟ་སྲིད་གཞུང་སློབ་གསོའི་ནང་ལོ་ལ་ང་ཚོ་ཚང་མ་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་གཅིག་གྱུར་ཡིན་པ་ང་རང་ཚང་མ་སྤྱི་ཚོགས་ལ་བརྟེན་པའི་སེམས་ཅན་ཡིན་པ་གཅིག་གྱུར་ཡིན་པ་འདི་འདྲའི་གི་ད་འདུ་ཤེས་བསམ་བློ་བཏང་བཏང་དེ་ཡོད་དེ་ཡང་དེ་ལས་ཀྱང་ཟབ་ཏུ་འགྲོ་ཡ་ཅིག་ཕྲ་རུ་འགྲོ་བ་ཡིན་ན་ཡང་ང་ཚོ་ད་ཅིག་གི་སྐྱེ་བ་སྔ་སྐྱེ་བ་སྔ་ཕྱིའི་གི་བསམ་བློ་བཏང་བཏང་གི་ཐོག་ནས་དང་ལས་རྒྱུ་འབྲས་ཀྱི་བསམ་བློ་བཏང་བཏང་གི་ཐོག་ནས་ཡང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་རེད་བ་ཨ་སེམས་ཅན་གཅིག་པ་ཡིན་པའི་འདུ་ཤེས་དེ་འདྲས་ཀྱི་ད་ཁོ། གཏིང་ཟབ་ཏུ་འགྲོ་ཡས་དང་ཁྱབ་ཆེ་རུ་འགྲོ་ཡས་མང་པོ་ཅིག་འདུག་བ། དེ་ནས་སྦྱོར་བ་ལག་ལེན་གྱི་ནང་ལོགས་ལ་ད། དེ་འདི་ད་ང་ཚོའི་ག་རེ་ཟེར་རེད། ད་ཅིག་གི་གཞི་ཚུགས་ལག་ལེན་དང་མཐུན་རྐྱེན་གཏན་འཇོག་གི་ལག་ལེན་ལ་སོགས་པ་ལག་ལེན་ཁག་ཅིག་གསལ་ཁ་ཡོང་གི་ཡོད་རེད་དེ། ཡིན་ན་ཡང་ད་ནང་ཆོས་ནང་ལོགས་ལ་ང་ཚོ་བསམ་བློ་ཅིག་བཏང་པ་ཡིན་ན། རེད་བ་སྦྱིན་སོགས་ཕར་ཕྱིན་དྲུག་རེད་བ་གཞན་པ་ལ་སྦྱིན་པ་གཏང་ཡ་རེད་ཨ་ནི་ཚུལ་ཁྲིམས་བསྲུང་ཡ་རེད་ཨ་ནི་གཅིག་གི་ག་རེ་ཟེར་རེད་བཟོད་བསྲན་བསྟེན་ཡ་ལ་སོགས་པ་འདི་ཚོ་རིགས་པ་འདི་ཚོ་ཧ་ལས་གི་ད་སྤྱོད་འཇུག་གི་ནང་ལོགས་ལ་དཔེ་མང་པོ་རིགས་པའི་རྣམ་གྲངས་སྣ་ཚོགས་པ་ཅིག་ཡོད་རེད་ཨ་འདི་ཚོ་ཅིག་བསམ་བློ་བཏང་ཡོང་དུས་ཨ་ནི་རང་བཞིན་གྱི་ཨ་ནི་སོ་སོས་ཀྱི་རིག་གཞུང་འདི་ཧ་ལས་གི་ད་ཕྱུག་པོ་ཅིག་ཡིན་པ།

དེ་འདྲ་གི་ལྟ་སྟངས་གསལ་པོ་ཡོད་པ་དེ་ང་རང་ཚོ་གི་ཧ་གོ་བ་བྱས་སྔོན་མ་སོ་སོའི་རིག་གཞུང་རྩ་ཆེན་པོ་དང་གཅིག་ཕན་ཐོགས་ཆེན་པོ་དེ་ད་ཕན་ཐོགས་དེ་སོ་སོ་ལ་ཐོབ་པ་བྱེད་དགོས་ཀྱི་རེད་པ་སོ་སོ་ལ་ནི་རག་པ་བྱེད་དགོས་ར་སྨན་ལ་མཚོན་ན་སྨན་རྩ་ཆེན་པོ་ཅིག་ཡོད་ནི་ད་བུ་ཉག་དེ་ནི་སོ་སོའི་གཟུགས་པོ་ལ་བྱས་མ་འགྲོ་ན་ཁོ་སྨན་རྩ་ཆེན་པོ་རེད་ལབ་པ་ཡིན་ནི་རང་ལ་ཕན་ཐོགས་ནི་ཐོབ་ཀྱི་མེད་པ་དེ་ནང་བཞིན་བྱས་ནི་རིག་གཞུང་རྩ་ཆེན་པོ་དེ་ད། སོ་སོ་ལ་སོ་སོའི་མི་ཚེའི་ནང་ལོགས་ལ་ད་རིག་གཞུང་འདི་སླེབས་པ་བྱས་ནས་འདི་ཡི་རིག་གཞུང་གི་ད་ཕན་ཐོགས་འདི་སོ་སོས་ལོངས་སུ་སྤྱོད་ཐུབ་པ་ཅིག་བྱེད་དགོས་ཀྱི་རེད་པ་འདི་ཡིན་དུས་ད་འདི་ལ་རིག་གཞུང་ང་རང་ཚོ་གི་དོ་སྣང་བྱས་ནས་སྦྱང་ཡག་དང་ཤེས་པ་འདི་ལག་ལེན་བསྟར་ནས་འགྲོ་དགོས་ཡ་འདི་དཔེ་གནད་འགག་ཆེན་པོ་མཐོང་གི་འདུག་འོ་འདི་ཡིན་པ་སོང་ཙང་ཚང་མ་ལ་འདི་གཅིག་རེ་སྐུལ་ཞུ་སྙིང་བྲོད་སོང་མཐའ་མ་འདི་ལ་ད་དེ་རིང་ཡང་བསྐྱར་གསོ་རེ་དེ་གོ་སྐབས་གནང་བ་འདི་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་གི་ཡོད།
བརྩོན་འགྲུས་ལགས་དེ་རིང་ང་ཚོའི་བཅར་འདྲིའི་ལེ་ཚན་འདི་དེ་ལ་མཚམས་བཞག་ཡ་ཡིན། མ་འོངས་པ་ཡང་བསྐྱར་རླུང་འཕྲིན་གྱི་ལེ་ཚན་འདིའི་ཐོག་ལ་ཕེབས་བྱས་ནས་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་ཤེས་ཤེས་ཡོན་སློབ་གསོའི་ཐོག་ལ་སློབ་སྟོན་གནང་རོགས་འབོད་སྐུལ་ཞུ་གི་ཡིན། དེ་རིང་སྐུ་ངལ་འཛེམས་མེད་ཐོག་རླུང་འཕྲིན་གྱི་ལེ་ཚན་ལ་ཕེབས་བྱས་ནས་ང་ཚོ་ལ་གུ་ཡངས་པོ་དང་ཐུགས་ཉེ་བོའི་ངང་ནས་བཅར་འདྲི་གང་ཞུས་པ་ལ་ཡ་ལན་གནང་པ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། མཚམས་འདིར་བརྩོན་འགྲུས་ལགས་ཀྱི་གསན་པར་འདོད་པའི་གླུ་གཞས་ངའི་ལྷ་ས་གཞས་པ། གཞས་པ། བྱམས་པ་ཚེ་རིང་ལགས་ཀྱིས་བཏང་གནང་པ་གསན་གསན་གནང་རོགས།

ཐུགས་དགེ་བའི་སེམས་དང་ལྡན་པའི་ངང་ནས་གསན་གནང་ཡོང་བ་ཞུ། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར་ཟེར་ནས། གདུལ་བྱའི་ཨེ་ནི། ཅིག་ལུས་ཀྱི་སྡུག་བསྔལ་ཨེ་ནི་སེམས་ཀྱི་ཅིག་དངངས་སྐྲག་བདེ་སྐྱིད་དེ་སྟོན་པས། འདིའི་ད་རྒྱུ་སྡིག་པ་དང་ཅིག་ཉེས་པའི་རིགས་འདི་ཆུས་འཁྲུ་ཡ་ཡོག་མ་རེད། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། སེམས་ཅན་གྱི་སྡུག་བསྔལ་འདི་བཅོམ་ལྡན་འདས་ཁོ་རང་གི་ཕྱག་གིས་འདུག་སེ་བྱུག་བྱུག་གནང་ནས་ཨེ་ནི་ཕར་སྡུག་བསྔལ་སེལ་ཡ་ཡོག་མ་རེད། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ། ཁོ་རང་ལ་ཐུགས་རྒྱུད་ཡོད་དེ་ཐུགས་རྒྱུད་ལ་ཡོད་པའི་ཡོན་ཏན་དེ་ཡིས་དེ་མི་གདུལ་བྱ་ལ་མར། སྦྱིན་ཡ་ཡོག་མ་རེད། ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར། བཅོམ་ལྡན་འདས་ཁོ་རང་གི་ཉམས་མྱོང་གི་ཐོག་ནས་ཨེ་ནི། སེམས་མ་ཐུལ་བ་ཐུལ་བར་བྱེད་ཡ་མ་ཞི་བ་ཞི་བར་བྱེད་ཡ་ཨེ་ནི། ཨོ་དེ་འདྲའི་གི་ད་གང་ལྟར་ཁོ་རང་གི་ཉམས་མྱོང་གི་སྟེང་ནས་ཨེ་ནི་རྗེས་འཇུག་གི་གདུལ་བྱ་ཚོ་ལ་ཡ་ཨེ་ནི་སེམས། མ་དུལ་བའི་སྐྱོན་དེ་ཡི་དེ་ཕར་སེལ་ཐབས་ག་འདྲ་བྱེད་དགོས་ཀྱི་ཡོད་མེད་བྱས་ནས་ད་ཁོ་རང་གི་ཉམས་མྱོང་གི་ཐོག་ནས་ད་གསུངས་བྱས་དེ་ཡིན་པ་རེད། ཨེ་ནི་བཅོམ་ལྡན་འདས་ཀྱིས་ཨེ་ནི།

གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། བྱས་ནས། འོ་ད་སྟོང་ཉིད་བཞི་སྐོར། གསུངས་ཡ་འདི། ད། བྱ་རྒོད་ཕུང་རི་ལ་ཡ། ཤེར་ཕྱིན་གྱི། གཞུང་མང་པོ་གསུངས་པའི། ད། ནང་གི། སྙིང་བསྡུས་ཅིག་ཤེས་རབ་སྙིང་པོ་ཆགས་བསྡད་ཡོད་རེད། དེ་ང་རང་ཚོ་ཚང་མ་ཀློག་གི་ད།

དེ་དང་ཆབས་ཅིག་བྱང་ཆུབ་ཀྱི་སེམས་སྤྱོད་འཇུག་ནང་ལ་ཡ་གསུངས་བཞག་པ་དང་དེ་ཡིན་ཏེ། བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད། དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར་བྱས་ནས། སྤྱོད་འཇུག་ནས་གསུངས་ཡ་དེ་བསམ་བློ་གཏང་གི་ཡོད། བྱས་ཙང་ཀ། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ།

དཀྲུག་མཁན་མ་རེད་ང་རང་ཚོ་བསམ་བློའི་ནང་ནས་ཆགས་སྡང་གི་ཉོན་མོངས་ཀྱིས་ཨེ་ནི་སེམས་འཁྲུག་ཡོང་གི་འདུག་ཨ་དེ་ལ་ཡ་ད་གཉེན་པོ་བསྟེན་ནས་ཆགས་སྡང་གི་བློ་དེ་ཤུགས་ཆུང་རུ་ཕྱིན་ཐུབ་པ་ཡིན་ན་ད་དེ་རྩ་བ་ཤེས་རབ་ནང་ལ་གསལ་པོ་ཤར་རེད་ཨེ་ནི་གོ། ཆགས་སྡང་གི་བློ་དེ་ཤུགས་ཆུང་རུ་ཕྱིན་པ་ཡིན་ན་སེམས་ལ་ཞི་བདེ་རང་བཞིན་གྱིས་ཡོང་བསྡད་ཨ་ཅེ།

དེང་སང་འགྲོ་བཞིན་པའི་གཞས། རྩེ་པོ་ཏཱ་ལ་ཞེས་པ་གཞས་པ་བསོད་ནམས་དབང་ཆེན་ལགས་ཀྱིས་བཏང་གནང་བ་གསན་གནང་རོགས།

ཐུགས་དགྱེས་གསན་ཡོང་བ་ཞུ། གལ་སྲིད་ཁྱེད་རང་གཅིག་པུ་གནས་ཆེད་དུ་སྐྱེས་ཡོད་ན། ཁྱེད་རང་སྤྱི་ཚོགས་འདི་ལ་སྐྱེས་ཡོད་ཀྱི་མ་རེད།

སེམས་ཤུགས་བསྐྱེད་བྱས་ནས་བློ་ཁོག། སྤར་བྱས་ནས་རྨ་བྱ་དེའི་འགྲམ་ལ་ཆང་སའི་སྐད་ཆ་བཤད་ཁ་ཕྱིན་པ་རེད། ཁྱེད་རང་གིས་བྱས་ན་ང་གཉིས་ཆང་ས་བརྒྱབ་ན་ལེམ་ལོས་ཡོད་ན། ང་གཉིས་ཆང་ས་རྒྱག་གས་དྲིས་པ་རེད། རྨ་བྱ་མོ་དེ་ཡོང་གི་རེད། ཡིན་ནའི་ང་ལ་ཆ་རྐྱེན་དྲི་བ་ཁ་ཤས་ཅིག་ཡོད་ཟེར་ལབ་པ་རེད། ཡིན་དང་ཡིན། དྲི་བ་དྲིས་དང་དྲི་བ་ག་རེ་རེད་སྐད་ཆ་དྲིས་དུས་ཙམ་ནས། རྨ་བྱ་མོ་དེས། ཁྱེད་རང་ལ་བློ་མཐུན་གྱི་གྲོགས་པོ་དེ་འདྲ་ཡོད་ན། གྲོགས་པོ་སུ་དང་སུ་རེད་པས། དྲིས་པ་དང། རྨ་བྱ་ཕོ་དེས། གཡས་གཡོན་ལ་ཕར་ཚུར་བལྟས་བྱས་ནི། ཁོ་རང་ལ་གྲོགས་པོ་ཅི་ཡང་ཡོད་མ་རེད། མེད་དུས་ཙམ་ནས་ད་རྫུན་བཤད་ན་མ་འགྲིག་བྱས་ཙང་རྨ་བྱ་མོ་དེ་ལ་ང་ལ་གྲོགས་པོ་ཅི་ཡང་མེད། ངའི་སེམས་པ་ལ་ངའི་ཚེ་འདིའི་ནང་ལ་གྲོགས་པོའི་ཕན་ཐོགས་དང་དགོས་པ་གང་ཡང་མཐོང་གི་མི་འདུག་ངས་བྱས་ན་གྲོགས་པོ་ཚོ་དང་མཉམ་དུ་དུས་ཚོད་བསྐྱལ་བ་ལས། དུས་ཚོད་ཚང་མ་སོ་སོ་དང་སོ་སོའི་ནང་ཚང་གི་ཆེད་དུ་བཏང་ན་བསམ་གྱི་འདུག་དེ་གོ་བ་དང་རྨ་བྱ་མོ་དེ་གིས་ལམ་སང་ད་ང་གཉིས་གཉིས་ཆང་ས་བརྒྱབ་ན་འགྲིག་ས་མ་རེད་ང་གཉིས་ཆང་ས་བརྒྱབ་ཐུབ་པ་མི་འདུག་ཟེར་ལབ་པ་རེད་རྨ་བྱ་ཕོ་དེ་ཧང་སངས་མགོ་ཡག་པོ་འཐོམས་པ་རེད། ཆང་ས་རྒྱག་ཡས་ལ་གྲོགས་པོའི་འབྲེལ་བ་ག་རེ་ཡོད་ན་བསམ་པ་རེད། ཡིན་ནའང་རྨ་བྱ་ཕོ་དེ་རྨ་བྱ་མཛེས་མ་དེ་ལ་སེམས་ཤོར་བྱས་ནས་ཨེ་ནི་སེམས་པ་ཞེ་པོ་ཅིག་ཕར་ཆགས་བསྡད་ཡོད་ཙང་ཨེ་ནི་ཁོ་རང་གིས་ད་ང་གྲོགས་པོ་མ་བཟོས་ན་འགྲིག་ས་མ་རེད་བསམ་བྱས་ནས་གྲོགས་པོ་བཟོ་ཡས་ཐག་བཅད་པ་རེད། དེ་ནས་དུས་ཚོད་ཡུན་རིང་པོ་མ་འགོར་བའི་དུས་ཚོད་ཅིག་ལ་ཁོ་རང་གིས་ལམ་སང་སྟག་ཅིག་དང་གྲོགས་པོ་བསྒྲིགས་པ་རེད། སྟག་དེ་དང་གྲོགས་པོ་བསྒྲིགས་དུས་ཙམ་ནས་སྟག་གི་གྲོགས་པོ་བྱིའུ་ཅིག་ཡོད་པ་རེད། བྱིའུ་དེ་ནམ་རྒྱུན་བྱིའུ་དང་འདྲ་གི་མ་རེད། བྱིའུ་དེ་སྐད་བརྒྱབ་དུས་ཙམ་ནས་སྟག་དེ་ལ་དེའི་གཡས་གཡོན་ལ་ཁ་ལག་ཡོད་པ་དེ་མཚོན་གྱི་ཡོད་རེད། ཨནི་སྟག་དེ་དང་བྱིའུ་དེ་དེ་འདྲའི་གི་ཁོ་རང་གཉིས་ཐུན་མོང་མ་ཡིན་པའི་གི་ཨནི་འབྲེལ་བ་ཡོད་དུས་ཙམ་ནས་ཨནི་སྟག་དེའི་མཉམ་དུ་གྲོགས་པོ་ཆགས་པ་དང་བྱིའུ་དེ་མཉམ་དུ་ལའང་གྲོགས་པོ་སྒྲིག་ཕྱིན་པ་རེད། དེ་མཉམ་དུ་ཨེ་ནི་རུས་སྦལ་གཅིག་དང་མཉམ་དུ་ལའང་གྲོགས་པོ་ཆགས་པ་རེད། བྱས་ཙང་ད་ཁོ་རང་ལ་གྲོགས་པོ་གསུམ་ཆགས། གྲོགས་པོ་གསུམ་འདུག་བཞིན་རག་དུས་ཙམ་ནས་ཨེ་ནི་རྨ་བྱ་ཕོ་དེ། ཉི་མ་གཅིག་ཡང་ཡང་བསྐྱར། ཆང་ས་གི་སྐད་ཆ་བཤད་ག་ཨེ་ནི་རྨ་བྱ་མཛེས་མའི་འགྲམ་ལ་ཕྱིན་པ་རེད། རྨ་བྱ་མཛེས་མ་དེ་ཐུག་པ་དང། ལམ་སང། ཨེ་ནི་ཁོ་རང་གིས་ད་ཁ་སང་ང། ཁྱེད་རང་གི་དྲི་བ་གཏང་རྒྱུ་དེ་གི་ལན་ཡོད་ཟེར་ལབ་པ་རེད། ཡ་བྱས་ན་ཁྱེད་རང་ལ་གྲོགས་པོ་ཡོད་པས་ཟེར་བ་དེ་ཟེར། ཨོ་ང་ལ་གྲོགས་པོ་ཡོད་ང་ལ་གྲོགས་པོ་གསུམ་ཡོད་ཟེར། སྟག་གཅིག་བྱས་བྱིའུ་གཅིག་བྱས་རུས་སྦལ་གཅིག་བྱས་ནས་ང་ལ་གྲོགས་པོ་གསུམ་ཡོད་ཟེར་ལབ་པ་དང་མ་བྱ། མཛེས་མ་དེ་དཔེ་དགའ་བྱས་ནས་རྨ་བྱ་མཛེས་མ་དེ་གིས་བྱས་ན་ད་ང་གཉིས་ཆང་ས་བརྒྱབ་ན་འགྲིག་གི་རེད་ཟེར་ལབ་པ་རེད། དེ་ལབ་པ་དང་ཨེ་ནི་རྨ་བྱ་གཉིས་ཁོ་རང་གཉིས་ཆང་ས་བརྒྱབ། ཆང་ས་བརྒྱབ་པ་མ་ཚད་ཨེ་ནི་ཁོ་རང་གཉིས་ཀྱིས།

འདི་ཉིན་མོ་དེ་གཞི་ནས་རྨ་བྱ་ཕོ་དེ་གིས་ནི་རྨ་བྱ་མཛེས་མ་ལ། ཁྱེད་རང་གི་ཆང་སའི་སྔོན་ལ་ནི་ང་ལ་གྲོགས་པོ་ཡོད་པས་དྲི་བ་བཏང་རྒྱུ་དེ་གི་དོན་དག་ད་ད་རིང་ངས་གཞི་ནས་ཧ་གོ་སོང། གྲོགས་པོ་ལབ་ཡས་དེ་གལ་ཆེན་པོ་རེད་ཤག་གྲོགས་པོ་དེ་ཡང་བློ་མཐུན་གྱི་གྲོགས་པོ་ལབ་ཡས་དེ་དཔེ་གལ་ཆེན་པོ་རེད་ཤག་ནི་ངས་ད་རིང་གཞི་ནས་ཧ་གོ་སོང་ཟེར་ལབ་པ་རེད། ང་ཚོ་ཚང་མ་ཡང་སྤྱི་ཚོགས་གཅིག་གི་སྟེང་ལ་བསྡད་ཀྱི་ཡོད་ཙང། ག་རེ་ཡིན་ནས་ཚང་མ་སོ་སོ་གཅིག་པུ་གིས་སྒྲུབ་ཐུབ་ཀྱི་མ་རེད། བྱས་ཙང་ང་ཚོ་ལ་ཡང་གྲོགས་པོ་དགོས་ཡས་དེ་དཔེ་གལ་ཆེན་པོ་རེད་གྲོགས་པོ་དེ་ཡང་གྲོགས་པོ་ཡག་པོ་བློ་མཐུན་གྱི་གྲོགས་པོ་དགོས་ཡས་དེ་དཔེ་གནད་འགག་ཆེན་པོ་རེད། ང་ཚོ་སྤྱི་ཚོགས་གཅིག་གི་སྟེང་ལ་བསྡད་ཀྱི་ཡོད་ཙང་ང་ཚོའི་གཡས་གཡོན་གྱི་མི་དེ་ཚོས་ག་དུས་ང་ཚོ་ལ་རོགས་པ་ཕན་ཐོགས་ཀྱི་ཡོད་ན།

གྲོགས་པོ་དེ་ཚོ་ང་ཚོ་གི་མི་ཚེ་སྟེང་ལ་ཡོད་དུས་ཙཱ་ནས་ང་ཚོ་གི་མི་ཚེ་དེ་དོན་དང་ལྡན་པ་ཅིག་བཟོ་ཐུབ་ཀྱི་ཡོད་རེད་བྱས་ཙང་ག་དུས་ཡིན་ནས་གྲོགས་པོ་ཡག་པོ་སྒྲིག་ཡས་དེ་དཔེ་གནད་འགག་ཆེན་པོ་རེད་བྱས་ཙང་གྲོགས་པོ་ཡག་པོ་སྒྲིག་རོགས་བྱེད་ཞུ་ཡས་ཡིན་གྲོགས་པོ་གི་ག་དུས་ཕན་ཐོགས་ཀྱི་ཡོད་མེད་དེ་ང་ཚོས་ཤེས་ཐུབ་ཀྱི་མ་རེད་གྲོགས་པོ་རིན་ཐང་དེ་རྗེས་ལ་ཤེས་ཀྱི་རེད་བྱས་ཙང་གྲོགས་པོ་སྒྲིག་བྱས་ནས་མི་ཚང་མ་མཉམ་དུ་འཆམ་མཐུན། པར་རོགས་གནང་ཞུ་ཡས་ཡིན། དེ་དང་མཉམ་དུ་ད་རིང་གི་སྒྲུང་གཏམ་གྱི་ལེ་ཚན་དེ་ལ་མཚམས་བཞག་ཡས་ཡིན་རྣམ་པ་ལྷན་རྒྱས་སྒྲུང་གཏམ་གསན་པར་ཐུགས་རྗེ་ཆེ། མཚམས་འདིར་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་པའི་གཞས་མི་ཚེ་གཅིག་ཞེས་པ་འདི།

གསན་པར་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི། FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ། གཟའ་མཇུག་སོ་སོར་རྒྱང་བསྲིངས་ཞུ་དང་ཞུ་བཞིན་ཡོད་པས། འབྲུག་གི་འབྲུག་གི་གཞས་མ་ཚེ་རིང་སྒྲོལ་དཀར་ལགས་ཀྱི་གཞས། ང་ལ་མེད་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ། ལེ་ཚན་རྗེས་མ། སླར་ཡང་མཇལ་ཡོང། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས་ཐུགས་རྗེ་ཆེ།